ཏེ། ཐུན་མོང་མ་ཡིན་པའི་རྒྱུ་ས་བོན་ཡིན་ཡང་མྱུ་གུ་སྐྱེད་པ་ཆུ་ལུད་ལ་ལྟོས་པས་ཁྱབ་པ་མ་ངེས་སོ། ཁོ་ལ་ལྟོས་ན་ཨ་ནི་ག་རེ་ཁྱབ་པ་མ་ངེས་ཡང། ཆུ་ལུད་ལ་ལྟོས་ན་ས་བོན་དོན་མེད་པས་མ་ཁྱབ་ཟེར་བ་ཆུ་ལུད་ལ་ལྟོས་ན། དོན་མེད་པས་མ་ཁྱབ་ཟེར་ཡོད་རེད་བ། ཁོས་གཏང་གི་རེད་བ་དེ་འདྲ་ཕར་གཏང་རེད་བ། ས་བོན་དོན་མེད་པར་ཐལ་ཆུ་ལུད་ལ་བརྟེན་ནས་སྐྱེས་པའི་ཕྱིར་ལབ་རེད་བ། དེ་ལ་ཁོ་ཁྱབ་པ་མི་འདུག་ཟེར་ཆུ་ལུད་ལ་བརྟེན་ནས་སྐྱེས་ན།

ཚེས་པ་གཉིས་ལ་ལྟོས་སོང་ན་ཚེས་པ་གཅིག་དེ་ཡང་ཚེས་པ་གཉིས་ལ་ལྟོས་དགོས་པ་མ་ཡིན་པ་དང། ཞེས་དགོས་པ་ག་རེ་བྱས་རེད། རྒྱུ་མཚན་ག་རེ་ཟེར་ན་ཚེས་པ་གཅིག་གྲུབ་ཙམ་ཉིད་ནས་ཚེས་པ་གཅིག་དང་ཚེས་པ་གཅིག་གིས་ཚེས་གསུམ་སྐྱེད་པ་གཉིས་པོ་དེ་དུས་མཉམ་དུ་གྲུབ་པ་རེད་བ། ཁོ་གཉིས་དུས་མཉམ་དུ་གྲུབ་པ་ཡིན་ཙང་གཅིག་གིས་ག་བར་ལྟོས་ཀི་འདུག་ན་ཁོ་རང་དང་མཉམ་པོ་ཡོང་མཁན་ཁོ་ཡང་གཞན་དག་ལ་ལྟོས་དགོས་རྟགས་ས་ཐད་མ་རེད་བས། འདི་བཏང་གི་ཡོད་འདི་དེ་ཡར་བཤམས་ཏེ་ཁྱོད་རང་ཚོ་ཅིག་ཤར་ལུང་དེ་ཡོད་དུ་མ་བཀལ་འདི་ཚེས་གཅིག་གིས་ཚེས་གསུམ་སྐྱེད་པ་ཚེས་གཉིས་ལ་ལྟོས་ན། ཚེས་གཅིག་ཚེས་གཉིས་ཀྱི་རྒྱུར་འགྱུར་རོ་དོན་གྱིས་ལྟོས་ས་རྒྱུ་ཡིན་པས་ཚེས་གཉིས་ཚེས་གཅིག་གི་རྒྱུར་འགྱུར་རོ། དེ་བསྐྱེད་པ་ཚེས་གཉིས་ལ་ལྟོས་པའི་ཕྱིར་ཟེར་ན་རྟགས་མ་གྲུབ་སྟེ་ཟེར་ལབ་པ་རེད་བ་ཁ་ཅིག་གིས་ཁ་ཅིག་གིས་བཏང་གི་རེད་བ། ཚེས་གསུམ་སྐྱེ་ངེས་མ་ཡིན་པར་ཐལ། ཚེས་གསུམ་བསྐྱེད་པ་ཚེས་གཉིས་ལ་ལྟོས་པའི་ཕྱིར་ཟེར་ན་རང་ལུགས་རྟགས་མ་གྲུབ་ཟེར་ལན་བརྒྱབ་མ་གྲུབ་སྟེ། དོན་གྱིས་ལྟོས་ས་རྒྱུ་ཡིན་པས་དེ་ལྟོས་སོང་ན་དེ་དག་ཚེས་གཅིག་གིས་ཚེས་གསུམ་བསྐྱེད་པ་ཁོ་ཚེས་པ་གཉིས་ལ་ལྟོས་སོང་ན་དོན་གྱིས་ལྟོས་ས་ཁོ་ཚེས་པ་གཉིས་ཆགས་པ་རེད་བ་ཡིན་ཙང་ཚེས་པ་གཉིས་དེ་ཚེས་པ་གཅིག་གི་རྒྱུ་ལ་འགྲོ་དགོས་རེད་ཟེར་འོ་དེ་ལབ་པ་ཡིན་པའི་ཕྱིར།